དེའི་དུས་ཚོད་དེ་ཁྱེད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་ས་གི་རྒྱ་དེ

ཚོ། ནས། ཡ་ཧུ་དཱ། ལུང་པ་གི། དཱ་བིད་ཀྱི། གྲོང་རྡལ། བེད་ལེ་ཧེམ་ལ་ཕྱིན་པ་རེད། ཁོང་དང་མཉམ་དུ། ཚང། ཆང་ས་རྒྱབ་རྒྱུ། ཁས་ལེན། བྱས་པའི་གི་ཕྲུ་གུ་འཁོར་བའི་གི་མིར་ཡམ། ཡང་མི་ཐོ་རྒྱབ་པ་ཁག་བྲིས་པ་དང་ཁོང་གཉིས་ས་ཆ་དེར་སླེབས་དུས་སྐྱེ་ཟླ་བ་ཤར་ནས་མིར་ཡམ་གྱི་ཕྲུ་གུ་དང་པོ་དེ་བུ་གཅིག་སྐྱེས་པ་རེད། མགྲོན་ཁང་ལ། ཉལ་ས་མེད་ཙང། མ་རི་ཡམ་གྱིས་ཕྲུ་གུ་དེ་རས་ཀྱིས་བཏུམས་ནས་བྲེས་གཅིག་གི་ནང་ལ་བཞག་པ་རེད། ཐག་ཉེ་པོ་ཡི་སྤང་ཐང་སྒང་ལ་ལུག་རྫི་ཚོས་མཚན་ལ་ལུག་ཁྱུ་འཚོ་ནས་གནས་དུས

ཁོང་ཚོ་ཡིས་ཁོང་ཚོ་ཞེད་སྐྲག་བྱས་པ་རེད། ཕོ་ཉས་གསུངས་པ་ཞེད་སྣང་མ་བྱེད། ངས་མི་ཚང་མ་གི་ཆེད་དུ། དགའ་སྤྲོ་བ་ཆེན་པོ་ཡི་གཏམ་གསར་ཁྱེད་ཚོ་ལ་བཤད་རྒྱུ་ཡོད་དེ་རིང་དཱ་བིད་ཀྱི་གྲོང་ཁྱེར་ནང་ཁྱེད་ཚོ་ཡི་ཆེད་དུ། སྐྱབས་མགོན་གཅིག་འཁྲུངས་སོང་ཁོང་གཙོ། བོ་ལགས་ཡིན་པའི་གི་མ་ཤི་ཀ་རེད་དེ་ཡི་དཔང་རྟགས་གང་ཡིན་ཟེར་ན་ཁྱེད་ཚོ་ཕྲུ་གུ་དམར་འབྱར་གཅིག་རས་ཀྱིས་བསྒྲིལ་ནས་བྲེས་ནང་བསྙལ་ཡོད་པ་མཇལ་གི་རེད་ཧོབ་ཏེ་ག་ཁ་ལ་ཕོ་ཉ། དེ་དང་མཉམ་དུ་མཉམ་དུ་ནམ་མཁའི་གི་ཕོ་ཉ་ཡི་ཚོགས་པ་ཆེན་པོ་ཅིག་ཕེབས་ནས་དཀོན་མཆོག་ལ་བསྟོད་དབྱངས་ཕུལ་ནས་གསུངས་པ། ནམ་མཁའི་གི་ཞིང་ཁམས་ནང་བཞུགས་པའི་གི་དཀོན་མཆོག་ལ་བསྟོད་པར་བྱའོ། འཛམ་གླིང་སྒང་ལ་ཁོང་གིས་མཉེས་པོ་གནང་བའི་གི་མི་ཚོ་ལ་ཞི་བདེ་ཡོང་ཤོག་ཕོ་ཉ་ཁོ་ཚོ་དང་ཁ་བྲལ་ནས་ནམ་མཁའ་ལ་ཕེབས་དུས་ལུག་རྫི་དེ་ཆོས་འཕེལ་ཆུ་ཚང་པ་ཅོ་བོ་ལགས་ཀྱིས་གསུངས་པའི་སྣང་ཚུལ་དེ་ང་ཚོ་བེ་ལེགས་དབྱེན་འགྲོ་འཁྱེར་ལ་ཐད་ཁག་འགྲོ་ཁོ་ཚོ་གུ་བོ་བྱིན་ནས་མ་རིག་མིར་ཡམས་དང་ཡོ་སེབ། འདྲེ་ནང་ཡོད་པའི་གི་ཕྲུ་གུ་འདི་རྙེད་ནས་མཇལ་བའི་རྗེས་ལ། ཕྲུ་གུ་འདི་ཡི་སྐོར་གསུངས་པ་ནང་བཞིན་ལུག་རྫི་ཚོས་ཁྱབ་བསྒྲགས་བྱས་ནས་ཁོང་ཚོ་ཡིས་བཤད་པའི་གི་སྐད་ཆ་གོ། གོ་མཁན་ཚང་མ་ཡི་སེམས་ནང་ལ་ཡ་མཚན་སྐྱེས་པ་རེད། མ་རི་ཡམ་གྱིས་ག་རེ་བྱུང་བ་ར་ཚང་མ་འཛམ་བུ་གླིང་གི་སྒང་ཁོང་གིས་མཉེས་པོ་གནང་བའི་མི་ཚོ་ལ་ཞི་བདེ་ཡོང་ཤོག། ཕོ་ཉ་ཁོ་ཚོ་དང་ཁ་བྲལ་ནས་ནམ་མཁའ་ལ་ཕེབས་དུས་ལུག་རྫི་ཡི་ཚོས་ཕན་ཚུན་བཤད་པ་གཙོ་བོ་ལགས་ཀྱིས་གསུངས་པའི་གི་ནང་དེ་ང་ཚོ་ཡི་བེད་ལེ་ཧེམ་གྲོང་ཁྱེར་ལ་ལྟ་ག་འགྲོ་ཁོང་ཚོ་མགྱོགས་པོ་ཕྱིན་ནས་མ་རི་ཡ་མ་དང་ཡོ་སེབ་བྲེས་ནང་ཡོད་པའི་གི་ཕྲུ་གུ་དེ་རྙེད་ནས། སྦྱར་བས། བྱས་ལ། སྤྲོ་བོ་འདི་ཡི་འཁོར་གསུངས་པ་ནང་བཞིན། ལུས་རྩི་ཡི་མཆོད་ཁ་བ་དྲག་བྱས་ན། མཚོ་ཡི་ཤད་པི་གའི་སྐད་ཆ་གོ་མཁན། ཚང་མི་གི་སེམས་ནང་ལ། ཡ་མཚན་སྐྱེས་པ་རེད་མ་རི་ཡ་མ་གིས་ག་རེ་བྱུང་པར་བྱས་པ་སེམས་ནང་བཞག་ནས་བསམ་བློ་བཏང་གི་ཡོད་པ་རེད་ལུག་རྫི་ཡི་ཚོ་ལ་གསུངས་པ་ནང་བཞིན་གོ་བ་དང་ཡོང་ཙང་དཀོན་མཆོག་ལ་དད་གུས་བྱས་ནས་བསྟོད་པ་ཕུལ་ནས་ལོག་པ། རེད། མི་མང་ལྷན་རྒྱས་རྣམ་པ་ཚོ། ད་རེ་ཌི་ཡོ་ཉན་མཁན་ངའི་མི་མང་འདི་ནི་དུས་ཚོད་གཏམ་དང་ཡབ་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་ཡ་སྨད་པའི་དུས་ཚོད་འདི་འདིར་རྫོགས་སོང། ད་ཡང་སང་ཉིན་ཡང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས། སང་ཉིན་ཡང་དེ་གའི་དུས་ཚོད་ལ་ཡབ་ཡེ་ཤུ་གི་དོན་གྱི་ཆོས་ཀྱི་ཚུལ་ཁྲིམས་དང་ཅི་ཚང་སྒོ་འཁྱེར་ནས་ང་ཡང་མི་མང་གི་བར་ལ་ང་དེ་རིང་སླེབས་གི་རེད་ཨོ་བྷི་ལགས་ལ་ད་ཁྱེད་ཚོ་མི་མང་ཚང་མ་གསན་འཇོག་རོགས་གནང་བྱས་ད་དེ་རིང་གི་དུས་ཚོད་འདི་ལ་ཕེབས་གནང་ཟིན་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས།

རྒྱ། རང་གི་གཟུགས་པོ་དཔེ་དེ་བྱས། རང་ཡུལ་ལ། ཆང་ཨ་རག་དང། ཐ་མག་འཐུང་མཁན་གི། མི་དེ་ལ། ད་ཁོ་ལ། ཡུལ་ལས་སྟོན་ཙང་བྱས་གི་འགྲོ་ཙང་བྱས་པ་རང་གི་བེད་དཔོག་ཡོད། ཨོ་དེ་བྱས་ན་མ་གཏོགས་དེ་ཀ་མི་ཁོ། ད་དེ་ཐ་མག་དང་ཐ་མག་འཐུང་མཁན་དང་ཆང་ཨ་རག་འཐུང་མཁན་དེ་རང་གི་གཟུགས་པོ་ལ་སྐྱོན་ཅིག་ཡོད་རེད། དེ་འཐུང་ནས་རང་གི་ཁྱིམ་ཚང་དང་དེ་ནས་རང་གི་ཁྱིམ་མཚེས་གོ་གཉིས་དང་རང་གི་ཡུལ་ལ་རང་སྐྱོན་མང་པོ་རྒྱབ་གོ་ཡོད་རེད།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།